ཨོ་སི་ཀྲི་ལི་ཡའི་ཁྲིམས་འོག་ཏུ་མི་ཚང་མ་ཐོབ་ཐང་འདྲ་མཉམ་ཡོད། འོན་ཀྱང་དྲང་བདེན་ལ་མཐིལ་ཕྱིན་རྩོད་ཐུབ་པར་མི་ཚང་མར་ཁྲིམས་དོན་རོགས་སྐྱོར་ཆེད་འགྲོ་གྲོན་གཏོང་ཐུབ་པའི་ནུས་པ་མེད། མི་དེ་དག་ལ་ཁྲིམས་དོན་རོགས་སྐྱོར་བསྐྲུན་ཆེད་ཨོ་སྟྲེ་ལི་ཡའི་མངའ་སྡེ་དང་ས་ཁུལ་ཁག་སོ་སོར་ཁྲིམས་དོན་རོགས་སྐྱོར་ལྷན་ཁང་བཙུགས་ཡོད་པས་ཁྱོན་བསྡོམས་ཨོ་སྟྲེ་ལི་ཡའི་ནང་ཁྲིམས་དོན་རོགས་སྐྱོར་ལྷན་ཁང་ཁག་བརྒྱད་ཡོད། ལྷན་ཁང་དེ་དག་གི་དམིགས་ཡུལ་གཙོ་བོ་ནི་ཨོ་སྟྲེ་ལི་ཡའི་ནང་ཡོད་པའི་མི་མང་འཚོ་གནས་གང་ཅིའི་ཐད་སྐྱོ་བོ་ཡོད་མཁན་རྣམས་ལ་ཁྲིམས་དོན་རོགས་སྐྱོར་མཁོ་སྤྲོད་བྱེད་རྒྱུ་དེ་ཡིན། Claude Muco ལགས་ཁོང་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་ཨ་ཕི་རི་ཀའི་ལུང་པ་ཁོང་གོ་ཞེས་པ་ལས་ཨོ་སྟྲེ་ལི་ཡར་སླེབས་པ་ཞིག་རེད། རང་ཉིད་ཀྱི་ལུང་པའི་ནང་དྲག་སྤྱོད་ཀྱི་རྐྱེན་སྲོག་ལ་ཉེན་ཁ་ཆེན་པོ་ཡོད་པས་ཁོ་རང་ཁོང་གོར་ཕྱིར་ལོག་ནུས་མེད།

འོན་ཀྱང་ཁོང་ལ་སྐྱབས་བཅོལ་ཞུ་ཚུལ་སྐོར་གོ་རྟོགས་གང་ཡང་མི་འདུག། དེའི་སྐབས་ང་རང་ལ་དངུལ་འདང་ངེས་མེད་པས་སྐྱབས་བཅོལ་ཞུ་བར་ཁྲིམས་དོན་གྱི་ཆ་རྐྱེན་མཁོ་སྒྲུབ་བྱེད་ཐུབ་ཡ་མི་འདུག་མཐར་བྱེད་ཐབས་བྲལ་ནས Claude Muco ལགས་ཁོང་སིད་ནི་གྲོང་ཁྱེར་ནང་ཡོད་པའི་སྐྱབས་བཅོལ་བའི་ལྟེ་གནས་ཁང་སྟེ། Asylum Seeker Centre། ལ་བཅར་སྐབས་ཁྲིམས་དོན་རོགས་སྐྱོར་ཞུས་པར་ལམ་སྟོན་གནང་ཡོད་འདུག

དེ་འདྲ་སོང་ཙང་གལ་སྲིད་ཁྱེད་ལ་ཁྲིམས་དོན་དང་འབྲེལ་བའི་དཀའ་ངལ་ཆེ་ཆུང་གང་འཕྲད་ཀྱང་ང་ཚོ་ཐད་ཀར་ཁ་པར་གཏོང་ནས་རིན་མེད་ཐོག་ལམ་སྟོན་བྱེད་ཀྱི་རེད། དེ་བཞིན་ཁྱེད་ཀྱིས་ཁྲིམས་དང་འབྲེལ་བའི་ལམ་སྟོན་ཞུས་ཡོད་པ་དེ་ང་ཚོས་མི་སུ་ལའང་མ་བཤད་པར་གསང་བའང་བྱེད་དགོས་ཀྱི་རེད། Jeremie Quiohilag ལགས་ཀྱིས་རིན་མེད་ཐོག་ཁྲིམས་དོན་ལམ་སྟོན་དེ་འགྲིམ་འགྲུལ་ཉེས་ཆད་ཕོག་པ་དང་ཁང་གླའི་རྙོག་དྲ། ཉེས་སྤྱོད་མཁན་ཞིག་ཡིན་པའི་ཞུ་གཏུག་བྱས་ཚུལ་ཁྱིམ་ཚང་གི་དཀའ་ངལ་སོགས་གནད་དོན་མང་པོའི་ཐོག་རོགས་སྐྱོར་དང་ལམ་སྟོན་བྱེད་ཀྱི་རེད་ཅེས་གསུངས། ཁྱིམ་ཚང་དང་འབྲེལ་བའི་ཁྲིམས་དོན་ནང་ཁྱིམ་ཚང་སྐོར་གྲོས་མོལ་བྱེད་པ་དང། བཟའ་ཟླ་ཁ་བྲལ་བ། ཁྱིམ་ཚང་ནང་རྩུབ་སྤྱོད་ཀྱི་དཀའ་ངལ་སོགས་འཕྲད་སྐབས་ང་ཚོས་ཁྲིམས་དོན་རོགས་སྐྱོར་བྱེད་ཆོག། Jeremie Quiohilag ལགས་ཀྱིས་ཁྲིམས་དོན་རོགས་སྐྱོར་སྐབས་གསར་འབྱོར་བ་རྣམས་ལ་ཁྲིམས་དང་འབྲེལ་བའི་དཀའ་ངལ་འཕྲད་སྐབས་རོགས་སྐྱོར་བྱེད་ཐུབ་པ་ཙམ་མིན་པར་ཨོ་སྟྲེ་ལི་ཡའི་ནང་འཚོ་བ་སྐྱེལ་བར་གནད་དོན་ཚང་མར་སྒྲིག་ཁྲིམས་ནན་པོ་ཡོད་པ་དེར་དོ་སྣང་ཡོང་ཆེད་གོ་རྟོགས་སྤེལ་རྒྱུའང་ཡིན་ཞེས་གསུངས། ང་ཚོའི་ལས་ཁུངས་ཀྱིས་ཨོ་སྟྲེ་ལི་ཡར་གསར་དུ་འབྱོར་བའི་སྐྱབས་བཅོལ་བ་རྣམས་ལ་ལུང་པ་དེའི་ཁྲིམས་ཀྱི་སྒྲོམ་གཞི་མགོ་ཚོད་པའི་ཐོག་ཁོ་ཚོ་དེར་གཞིས་ཆགས་པར་ལས་སླ་པོ་བཟོ་ཐབས་བྱེད་ཀྱི་ཡོད། ལོ་ན་ཉི་ཤུ་རྩ་གཅིག་ལ་སོན་པའི་བུ་མོ་ནི་ན་ཡུ་ནོས་ལགས་ཁོ་མོ་ཆུང་དུས་ཨ་ཕྲི་ཀའི་ལུང་པ་སུ་དན་ལས་ཨོས་ཏྲེ་ལི་ཡར་སླེབས་པ་རེད། ཁོ་མོ་དེར་སླེབས་རྗེས་དཀའ་རྙོག་ནང་ཚུད་པས་ཉེན་རྟོག་པ་ཐུག་དགོས་བྱུང་ཡོད།
Just being silly as a young person ང་རང་གཞོན་དུས་སྐབས་གནས་ཚུལ་མང་པོ་ཅིག་ཤེས་རྟོགས་མེད་པ་དང། སེམས་ཚོར་དྲག་པོ་སྐྱེས་དུས་རང་ཚོད་ཟིན་མ་ཐུབ་པར་རྙོག་དྲའི་ནང་ཚུད་པ་རེད། འོན་ཀྱང་ཁོ་མོར་སྐྱོན་འཛུགས་བྱས་ནས་ཁྲིམས་ལ་གཏུགས་སྐབས་ཁོ་མོར་ཁྲིམས་དོན་ཐོག་ལམ་སྟོན་གནང་མཁན་དགོས་མཁོ་ཡོད་པ་ཤེས་ཡོད།
I didn't know དེ་འདྲ་སོང་ཙང་ང་རང་ཉེན་རྟོག་པ་དང་འཕྲད་དུས་ཁོང་ཚོས་ང་ལ་ཁྲིམས་དོན་རོགས་སྐྱོར་ཞུས་པར་སློབ་སྟོན་གནང་བྱུང། མཐར། ཁྲིམས་དོན་རོགས་སྐྱོར་ཚོགས་པའི་ཁྲིམས་རྩོད་པ་ཞིག་གིས་ཁྲིམས་ཁང་ནང་དུ་ནི་ན་ལགས་ལ་ནད་སྟོབས་པའི་སྐྱོན་འཛུགས་བྱས་པའི་ནག་ཉེས་ལ་རྒྱབ་རྟེན་བྱེད་དགོས་པ་བྱུང། Dennis Nelthorpe ལགས་ནི་གྲོང་ཁྱེར Melbourne གྱི་ནུབ་ཕྱོགས་སུ་ཡོད་པའི་ཁྲིམས་དོན་ལྟེ་གནས་ཁང West Justice ཞེས་པའི་འགན་འཛིན་ཡིན། ཁོང་གིས། ཁྲིམས་རྩོད་པ་རྣམས་ཀྱིས་ཁྲིམས་ཁང་ནང་དུ་རྒྱབ་རྟེན་བྱེད་པར་དུས་རྟག་ཏུ་རིན་མེད་ཡིན་པ་ངེས་པ་མེད་ཅེས་གསུངས། ཁྱེད་ལ་ནག་ཉེས་ཧ་ཅང་ལྗིད་པོ་ཞིག་གི་སྐྱོན་འཛུགས་བྱས་ཡོད་པས་བཙོན་ལ་བཅུག་པའི་ཉེན་ཁ་ཡོད་པ་དང། ཁྲིམས་རྩོད་པའི་མཐུན་རྐྱེན་མེད་ན་ང་ཚོས་ཁྱེད་ལ་ཁྲིམས་ཁང་ནང་རྩོད་པར་རོགས་སྐྱོར་བྱེད་ཀྱི་རེད། སྤྱིར Centrelink ལས་ཕོགས་དངུལ་རག་མཁན་ཚང་མར་ཁྲིམས་དོན་རོགས་སྐྱོར་གྱི་ཐོབ་ཐང་ཡོད་ངེས་རེད། ཨོ་སི་ཀྲི་ལི་ཡའི་ནང་ཁྲིམས་དོན་རོགས་སྐྱོར་གྱི་ལས་གཞི་དེ་ཕྱི་ལོ་གཅིག་སྟོང་དགུ་བརྒྱ་ཉི་ཤུའི་ནང་ཐོག་མར་འགོ་བཙུགས་ཡོད་པ་དང། ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུའི་ནང་སྐུ་ཞབས Whitlam ལགས་ཀྱིས་སྣེ་ཁྲིད་པའི་གཞུང་འོག་དེ་རྒྱ་སྐྱེད་བཏང་བ་རེད། དེ་ནས་བཟུང་ཨོ་སི་ཀྲི་ལི་ཡའི་ནང་མངའ་སྡེ་དང་ས་ཁུལ་ཁག་ཡོངས་སུ་ཁྲིམས་དོན་རོགས་སྐྱོར་ལྷན་ཁང་འགོ་བཙུགས་པ་རེད། Dennis Nelthorpe ལགས་ཀྱིས་ང་ཚོའི་ཁྲིམས་དོན་རོགས་སྐྱོར་གྱི་སྒྲོམ་གཞི་དེ་འཛམ་གླིང་ནང་རྩེ་ཕུད་ཅན་ཞིག་ཡིན་ཞེས་ཁོང་གིས་གསུངས་དོན། If you committed a really serious crime གལ་སྲིད་ཁྱེད་ཀྱིས་ནག་ཉེས་ཧ་ཅང་ལྗིད་པོ་ཞིག་བསགས་པའི་རྐྱེན་གྱིས་རྒྱལ་ཁབ་ཀྱི་ཁྲིམས་ཁང་མཐོ་ཤོས་སུ་བཅར་དགོས་བྱུང་ན། ཨོ་སི་ཀྲི་ལི་ཡའི་ནང་ཁྱེད་ལ་རྒྱབ་རྟེན་བྱེད་མཁན་གྱི་ཁྲིམས་རྩོད་པ་ཚད་ལྡན་ཞིག་མཁོ་སྤྲོད་བྱེད་ངེས་རེད། འོན་ཀྱང་གལ་སྲིད་ཁྱེད་རང་རྒྱལ་ཁབ་གཞན་པ་ཨ་རི་ལྟ་བུར་ཡོད་ན། མཐུན་རྐྱེན་དེ་དག་རག་ཁག་པོ་རེད། དེ་འདྲ་སོང་ཙང་ཨོ་སི་ཀྲི་ལི་ཡའི་ཁྲིམས་དོན་རོགས་སྐྱོར་གྱི་སྒྲོམ་གཞི་དེ་ཡང་དག་པ་ཡོད། ཁི་ལའོ་ཏི་མུའུ་ཁོ་ལགས་ཀྱིས་ཨོ་སི་ཀྲི་ལི་ཡའི་ཁྲིམས་དོན་རོགས་སྐྱོར་འོག་ཁོང་གི་མི་ཚེར་འགྱུར་བ་ཐེབས་ཡོད་པས་དེ་ཡང་དག་པ་འདུག་ཞེས་མོས་མཐུན་གནང་ཡོད།
ང་རང་ལ་མཚོན་ན། ཁྲིམས་དོན་རོགས་སྐྱོར་ལས་གཞིའི་རྐྱེན་ཨོ་སི་ཀྲི་ལི་ཡར་སྐྱབས་བཅོལ་ཞུ་ཐུབ་པ་བྱུང་བ་མ་ཟད། ད་ལྟ་ང་རང་ཨོ་སི་ཀྲི་ལི་ཡའི་གཏན་འཇགས་སྡོད་མི་ཆགས་ཡོད་པས་བདེ་ལྷོད་ངང་དེར་གནས་ཡོད། ཁྲིམས་དོན་རོགས་སྐྱོར་གནང་མཁན་ཚོ་ང་རང་ལ་བཀའ་དྲིན་ཤིན་ཏུ་ཆེན་པོ་ཡིན། ནི་ན་ཡུ་ནུ་སི་ལགས་ཀྱང་ནག་ཉེས་མེད་པར་ར་སྤྲོད་བྱས་ཡོད་པས་ཁོང་བློ་བདེ་བ་བྱུང་ཡོད། ཁོང་གིས་ཁྲིམས་རྩོད་བྱས་པའི་བརྒྱུད་རིམ་དེས་ཉམས་མྱོང་ཆེན་པོ་བསགས་སོང་ཞེས་ཁོང་མོའི་གསུང་དོན།
ང་རང་ལ་ཉམས་མྱོང་གསར་པ་ཞིག་ཐོབ་བྱུང། ཁྲིམས་ལ་ཐུག་དུས་མི་གཞན་ལྟར་ང་རང་ལའང་དངངས་འཚབ་ཆེན་པོ་བྱུང། འོན་ཀྱང། ང་རང་ལ་ནག་ཉེས་མེད་པར་ཡིད་ཆེས་གཙང་མ་ཡོད། གནས་སྟངས་དཀའ་མོ་དེའི་འོག་ཁྲིམས་དོན་རོགས་སྐྱོར་གྱི་མཐུན་རྐྱེན་ཡོད་པ་སྟབས་ཡག་པོ་འཁེལ་སོང། ནི་ན་ལགས་ཁོང་མ་འོངས་པར་ཉེན་རྟོག་པ་བྱས་ནས་གཞོན་པ་རྣམས་ལ་རོགས་པ་བྱེད་འདོད་ཡོད་འདུག། SBS Tibetan Welcome Home།